ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan དུ་བསྐྱོད་རོགས། Australia ཡི་ནང་མུ་མཐུད་ཁྱིམ་སྡོད་བཀའ་རྒྱ་དང། ངོ་བོ་འགྱུར་བའི་ཏོག་དབྱིབས་ནད་ཡམས་ཁྱབ་སྲིད་པའི་སེམས་ཚབས་གནང་གི་ཡོད་པ་རེད། Queensland དང Australia ཡི་ནུབ་ཕྱོགས་མངའ་སྡེ་དེ་བཞིན་བྱང་ཁུལ་མངའ་སྡེ་ཁག་གི་ནང། ས་གནས་སུ་ཏོག་དབྱིབས་ནད་པ་གསར་པ་འགའ་ཐོན་རྗེས་མངའ་སྡེ་དེ་གསུམ་ཀ་ཡི་ནང་ཁྱིམ་སྡོད་བཀའ་རྒྱ་བཏང་ཡོད་པ་རེད། དེ་དང་ཆབས་ཅིག New South Wales མངའ་སྡེ་ཡི་ནང་ཁྱོན་མི་གྲངས་དྲུག་ཁྲི་བདུན་སྟོང་ཙམ་ལ་བརྟག་དཔྱད་བྱེད་སྐབས། ས་གནས་སུ་ནད་པ་གསར་པ་བཅུ་དགུ་ཐོན་ཡོད་པ་རེད། New South Wales མངའ་སྡེ་ཡི་ནང་ས་གནས་སུ་ནད་པ་གསར་པ་བཅུ་དགུ་ཐོན་རྗེས་དེའི་ནང་ནད་པ་གཉིས་ཀྱི་ན་ཚ་འབྱུང་ཁུངས་མུ་མཐུད་ཞིབ་འཇུག་བྱེད་ཀྱི་ཡོད་འདུག་འཕྲོད་བསྟེན་ལས་བྱེད་པས་ཏོག་དབྱིབས་ནད་པ་གསར་པ་འགོས་ནས་རེས་གཟའ་ཟླ་བ་ཉིན་ཆུ་ཚོད་ཉི་ཤུ་རྩ་བཞིའི་ནང་དགོང་མོ་ཆུ་ཚོད་དགུ་པ་བར་ས་གནས་སུ་འགོས་ཁྱབ་བྱུང་བ་ཞིག་ཡིན་སྐོར་འགྲེལ་བརྗོད་དང། ད་ལྟའི་ཆར་ངོ་བོ་འགྱུར་བའི་ཏོག་དབྱིབས་ནད་ཡམས་གསར་པ་དེ་འགོས་ཁྱབ་འགྲོ་སྲིད་པའི་སེམས་ཚབས་ཆེན་པོ་ཡོད་སྐོར་འགྲེལ་བརྗོད་གནང་འདུག། གཞན་ནད་པ་བདུན་ནི་ཁོང་ཚོ་ཟུར་བཀག་ཏུ་ཡོད་སྐབས། འགོས་ཁྱབ་བྱུང་ཡོད་པ་ཤེས་རྟོགས་བྱུང་ཡོད་འདུག་ནད་པ་གསར་པ་དེ་ཚོ་ཁྱོན་མི་གྲངས། དྲུག་ཁྲི་བདུན་སྟོང་ཙམ་ལ་བརྟག་དཔྱད་བྱེད་སྐབས་ཏོག་དབྱིབས་ན་ཚ་འགོས་ཡོད་པ་ཤེས་རྟོགས་བྱུང་བ་ཞིག་དང། ནིའུ་སོའུ་ཐ་ཝལ་ལི་མངའ་སྡེ་ཡི་ནང་ཉེ་ཆར་ཕྱི་ཟླ་དྲུག་པ་ཚེས་བཅུ་དྲུག་ནས་ད་བར། ན་ཚ་འགོས་མཁན་ཁྱོན་མི་གྲངས། བརྒྱ་དང་བཞི་བཅུ་ཞེ་དགུ་བྱུང་ཡོད་པ་རེད། མངའ་སྡེ་ཡི་ནང་མུ་མཐུད་ཏོག་དབྱིབས་ན་ཚ་འགོས་མཁན་ཡོད་མེད་ཞིབ་འཇུག་བྱེད་ཀྱི་ཡོད་པ་དང། ནིའུ་སོའུ་ཐ་ཝལ་ལི་མངའ་སྡེ་ཡི་སྤྱི་ཁྱབ་བློན་ཆེན་ལྕམ Gladys མཆོག་གིས།

ཁྱིམ་སྡོད་བཀའ་རྒྱ་ཡིས་རྐྱེན་པས་གྱོང་གུད་ཐེབས་པའི་ཚོང་ལས་ཁག་ལ། དཔལ་འབྱོར་རོགས་རམ་གནང་རྒྱུ་ཡིན་སྐོར་གསལ་བསྒྲགས་གནང་ཡོད་པ་རེད། ཚོང་ལས་ཆུང་ཁག་ལས་ཀ་བྱེད་མཁན་ཉེ་ཤུ་དང། ལས་ཀ་བྱེད་མཁན་ཁ་ཤས་ཡིན་པ་རྣམས་ཀྱིས། སོ་སོ་ཡི་ཚོང་ལས་གྱོང་གུད་ལ་དཔག་པའི་ཨོ་སྒོར་ལྔ་སྟོང་དང་བདུན་སྟོང། དེ་བཞིན་ཁྲི་གཅིག་བར་ཞུ་ཆོག་གི་ཡོད་འདུག།

Palm Island། Magnetic Island། བཅས་ཀྱི་ནང་ཕྱི་ཟླ་དྲུག་པ་ཚེས་ཉི་ཤུ་རྩ་དགུ་ནས་བཟུང་ཉིན་གྲངས་གསུམ་རིང་ཡོངས་སུ་ཁྱིམ་སྡོད་བཀའ་རྒྱ་གཏང་རྒྱུ་ཡིན་པ་རེད། ས་གནས་དེ་དག་ཁྱིམ་སྡོད་བཀའ་རྒྱ་གཏང་དགོས་དོན་ནི་ཉེ་ཆར་མངའ་སྡེ་ཡི་ནང་ཏོག་དབྱིབས་ནད་པ་གསར་པ་གཉིས་ཐོན་ཡོད་པ་དང་དེའི་ནང་གཅིག་ནི Queensland ཡི་གྲོང་ཁྱེར Ipswich ནས་ཡིན་པའི་གཏེར་ཁ་སྔོག་མཁན་ཞིག་ལ་ན་ཚ་ཐོན་ཡོད་པ་དང་དེ་ཡང Australia ཡི་བྱང་ཁུལ་མངའ་སྡེ་ཡི་ནང་ཏོག་དབྱིབས་ན་ཚ་འགོས་ཁྱབ་དང་འབྲེལ་བ་ཡོད་པ་ངོས་འཛིན་གྱིས Queensland ནང་ཏོག་དབྱིབས་འགོས་ཁྱབ་ཀྱི་ཉེན་ཁ་ཆུང་དུ་འགྲོ་ཆེད། ཁྱིམ་སྡོད་བཀའ་རྒྱ་བཏང་པ་ཞིག་ཡིན་འདུག Queensland སྲིད་བློན་ལྕམ Palaszczuk ལགས་ཀྱིས་ཏོག་དབྱིབས་ན་ཚ་འགོས་མཁན་ཞིག་ནི་ལོ་ན་བཅུ་དགུ་ཡིན་པའི་བུད་མེད་ཅིག་ཡིན་པ་དང་ཁོ་མོ་བདུན་ཕྲག་སྔོན་མ་ཁོ་མོ་ཡི་ནང Queensland ས་གནས Sandgate ཞེས་པ་ནས Magnetic Island ཞེས་པའི་ས་གནས་སུ་འབྱོར་བ་ཞིག་ཡིན་སྐོར་འགྲེལ་བརྗོད་གནང་འདུག་སྲིད་བློན་མཆོག་གིས་བུད་མེད་དེ་ནི Prince Charles ཞེས་པའི་སྨན་ཁང་ནང་ཕྱི་ལོགས་ནས་ཡོང་མཁན་རྣམས་ལ་ཏོག་དབྱིབས་ན་ཚ་འགོས་ཡོད་མེད་བརྟག་དཔྱད་བྱེད་མཁན་གྱི་སྣེ་ལེན་པ་ཞིག་ཡིན་པ་དང། ཁོ་མོ་ལ་འགོག་ཁབ་བརྒྱབ་མེད་པ་དང་ཁོ་མོ་དང་འབྲེལ་བ་ཐག་ཉེ་བྱུང་བའི་མི་གཞན་གསུམ་ལ་ཡང། ཏོག་དབྱིབས་ན་ཚ་འགོས་ཡོད་སྐོར་འགྲེལ་བརྗོད་གནང་འདུག་ཡང་ཨོ་སི་ཁྲུ་ལི་ཡ་ཡི་བྱང་ཁུལ་མངའ་སྡེ་ཡི་ནང་ཏོག་དབྱིབས་ནད་པ་གསར་པ་གཉིས་ཐོན་ཡོད་པ་དང། ནད་པ་དེ་གཉིས་ནི་ཨོ་སི་ཁྲུ་ལི་ཡ་ཡི་བྱང་ཁུལ་མངའ་སྡེ་ཡི་ནང་ཏ་ན་མིའི་བྱེ་ཐང་ནང་གཏེར་ཁ་སྔོག་འདོན་བྱེད་ས་ཞིག་ནས་འགོས་ཡོད་པ་དང། ས་གནས་དེ་ནས་ཁྱོན་ཏོག་དབྱིབས་ན་ཚ་འགོས་མཁན་མི་གྲངས་བཅུ་བྱུང་ཡོད་འདུག་ནིའུ་སའུཐ་ཝ་ལི་མངའ་སྡེའི་ནང་སི་ནི་གྲོང་ཁྱེར་མངའ་ཁུལ་དང་རི་སྔོན་པོ། འོ་ལོང་ཀུང། ཤི་ཧྭ་པོ་ས་གནས་བཅས་ཀྱི་ནང། ཕྱི་ཟླ་དྲུག་པ་ཚེས་ཉི་ཤུ་རྩ་དྲུག་ནས་ཕྱི་ཟླ་བདུན་པ་ཚེས་དགུ་རེས་གཟའ་པ་སངས་ཉིན་གྱི་མཚན་དཀྱིལ་བར་དུས་ཡུན་བདུན་ཕྲག་གཉིས་རིང་ཁྱིམ་སྡོད་བཀའ་རྒྱ་བཏང་ཡོད་པ་དང་གལ་གནད་ཆེ་བའི་ལས་དོན་བཟའ་བཅའ་ཉོ་བ་དང་ལུས་སྦྱོང། འཕྲོད་བསྟེན་ཆེད་དང་ཡང་ན་ལས་ཀ་དང་སློབ་སྦྱོང་བཅས་ཀྱི་ཆེད་མ་གཏོགས་གཞན་རང་ཁྱིམ་ནས་ཕྱི་ལོགས་ལ་འགྲོ་ཆོག་གི་མེད་པ་རེད། གལ་སྲིད་ཁྱེད་རང་བདེ་པོ་མེད་པའི་ཚོར་སྣང་དང་ནད་རྟགས་རིགས་ཐོན་ཚེ། ལམ་སང་བརྟག་དཔྱད་དང་ཟུར་བཀག་ཏུ་སྡོད་དགོས་པ་ཡིན། གནས་ཚུལ་གསར་ཤོས་དང་བརྟག་དཔྱད་བྱེད་ས་ཡི་སྨན་ཁང་བཅས་ཀྱི་སྐོར། ནིའུ་སའུཐ་ཝ་ལི་མངའ་སྡེ་གཞུང་གི་དྲ་ཚིགས། www dot nsw dot gov dot au ཐོག་གཟིགས་རོགས་གནང།
ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs.com.au/tibetan ཐོག་གསན་རྒྱུ་ཡོད།